བོད་པའི་སྤྱི་ཚོགས་ནང་ལོགས་ལ་ཡང་བོད་པའི་རིག་གཞུང་ད་ཐུན་མོང་མ་ཡིན་པ་རེད་དེ་ཡང་ད་གཙོ་བོ་གསང་བ་སྔགས་ཀྱི་ལམ་ཉམས་ལེན་གནང་མཁན་གྱི་གཙོ་བོ་དེ་སྔ་ད་ཉམས་ལེན་གནང་བྱས་བརྒྱུད་པ་འཛིན་བསྡད་པ་འདི་རིན་པོ་ཆེས་ད་དེ་དར་སྤེལ་ཏེས་གནང་དགོས་འདུག་དགོངས་ཡ་གཅིག་བྱུང་བྱས་འདི་ཡང་ད་བོད་པའི་སྤྱི་ཚོགས་ནང་དེས་གནང་ཐུབ་ན་དགོངས་ཡ་གཅིག་རེད་ད་ད་རེས་དངོས་སུ་རིན་པོ་ཆེ་རྡ་རམ་ས་ལ་དུས་སུ་ཕེབས་རྗེས་བོད་པའི་སྤྱི་ཚོགས་མང་ཚོགས་ལ་དུས་སུ་བསླབ་གནང་བ་དང་པོ་དེ་རེད་ཉམས་མྱོང་ག་འདྲ་བྱུང་ཡིན་ན།
དཔེ་མི་སྲིད་པའི་ཉམས་མྱོང་ཡག་པོ་བྱུང་སོང་དང་པོ་ང་ལ་ད་ག་རེ་ཟེར་དགོས་ནི་བོད་པའི་སྤྱི་ཚོགས་ལ་བསླབ་ཡག་གི་གོ་སྐབས་འདྲ་པོ་ཡོང་བའི་སྐབས་ལ་ངའི་སེམས་ནང་ལོགས་ལ་མི་གྲངས་ཁ་ཉུང་ཉུང་མ་གཏོགས་ཨ་ནི་རྩ་བ་ཉིད་ནས་ཡོད་མ་རེད་བསམ་སོང་ད་དཔེར་གཙུག་ལག་ཁང་ཟེར་ཡ་མི་འདུག་སློབ་གྲྭ་ཁག་ཟེར་ཡ་མི་འདུག་དགོན་པ་ཁག་ཨ་ནེ་ཁག་ག་པར་འགྲོ་ཡ་ནི་མི་ནི་མང་ཐག་ཆོད་འདུག་དེ་ཡོད་པ་མ་ཚད་ཀི་ད་ཁོང་ཚོས་དོ་སྣང་ཞེ་པོ་བྱེད་ཀྱི་འདུག་ཟེར་དེ་འདྲ་ཡིན་དུས་ང་དངོས་གནས་བློ་ཡུལ་ལས་འདས་ཡག་ཧང་སངས་སོང། ཨ་ནི་གཉིས་སུ་ད་ག་རེ་ཟེར་དགོས་ནི་རེད་གཙོ་བོ་ང་རང་གི་དེ་ཕར་དར་སྤེལ་བཏང་ཡག་གི་གཙོ་བོ་ཀུན་སློང་གཅིག་དེ་སྤྱིར་བཏང་གསང་སྔགས་ཀྱི་ཆོས་ཀྱི་ཆར་གཏོགས་ཅིག་རེད་ད་ཡིན་ན་ཡང་གསང་སྔགས་ཀྱི་ཆོས་ཀྱི་ཆར་གཏོགས་ཡིན་བཞིན་དུ་དེ་དེང་སང་ཕར་ཉམས་འགྲོ་དགོས་གང་ཡིན་ཟེར་ན་དེ་གཟུགས་པོ་གི་རྩེ་ཡག་ཨ་ནི་དཀའ་ལས་རྒྱག་ཡག་གི་རིགས་དེ་ད

ལྟ། ད་ལྟ། རྩ་རླུང་འཁྲུལ་འཁོར་ནམ་རྒྱུན་བོད་པའི་སྤྱི་ཚོགས་ནང་ལ་ཡང། རྩ་རླུང་འཁྲུལ་འཁོར་ལ་སོགས་པ་ཉམས་ལེན་བྱེད་ཡག་འདི། ད། རྣལ་འབྱོར་པ། ཅིག། རྟོགས་པ་ཡག་ག་ཅན་འཕེལ་བསྡད་མཁན་ཡང་མེད་ན་ཅིག་ལོ་གསུམ་ཕྱོགས་གསུམ་ལ་སྲུང་མཁན་དེ་ཚོས་ད་རྩ་རླུང་འཁྲུལ་འཁོར་རིགས་བསླབ་ཡག་སྦྱང་ཡག་ཅིག་ད་ནཱ་རོ་ཆོས་དྲུག་འདི། སྲོལ་ཁོ་རང་ན་ལར་ཡང་ཡོངས་གྲགས་བསླབ་སྲོལ་ཧ་ལམ་རྩ་བ་ཉིད་ནས་ཡོད་མ་རེད། རིན་པོ་ཆེས་འདི་གཅིག་འགྲེལ་བཤད་གནང་རོགས་གནང་ཞུ་གི་ཡིན། ད་རིན་པོ་ཆེ་འདི་གཞི་རྩ་རྩ་རླུང་འཁྲུལ་འཁོར་གྱི་འཁོར་ལམ་ཉམས་ལེན་བྱེད་ཡག་གི་གནས་ཕྱུག་པོ་ཞེ་པོ་ཅིག་ཡོད་པ་འདི་མདོར་བསྡུས་ནས་བསླབ་གནང་གི་ཡོད་གསུངས་རིན་པོ་ཆེ་དེ་ནས་མདོར་བསྡུས་ནས་བསླབ་གནང་ཡག་འདི་དགོངས་པ་ག་རེ་བཞེས་ནས་མདོར་བསྡུས་གནང་ཡག་རེད།
ད་རྩ་རླུང་འཁྲུལ་འཁོར་ཟེར་ཡག་འདི་ད་ག་རེ་ཟེར་དགོས་ནི་རེད། ནཱ་རོ་པའི་ཆོས་དྲུག་ཙམ་མ་ཡིན་པ་གཡུང་དྲུང་བོན་ཨ་ནི་ག་རེ་ཟེར་དགོས་ནི་རྙིང་མ་ཇོ་ནང་ས་སྐྱ་དགེ་ལུགས་ཚང་མ་ལ་སོ་སོར་སོ་སོར་ཐུན་མོང་མ་ཡིན་པའི་རྩ་རླུང་འཁྲུལ་འཁོར་ཡོད་བ་རེད། ཨ་ནི་ད་ཡང་ནཱ་རོ་ཆོས་དྲུག་ལ་བརྒྱུད་པ་འདྲ་མི་འདྲ་འཁྲུལ་འཁོར་གྲངས་འཁྲུལ་འཁོར་གི་བརྒྱུད་པ་མ་འདྲ་ལྔ་བཅུ་ལྷག་ཙམ་ཏན་ཏན་ཡོད་ས་རེད། རེད་ད་ད་ཡིན་ན་ཡང་དེ་རྩེ་ཁག་པོ་ཡོད་བ་རེད། རྩེ་ཁག་པོ་ཡིན་ཙང་ང་གི་དེ་འདྲ་ལབ་གི་འདུག་མི་ཁ་ཤས་ཀྱི་ལོ་གསུམ་ཕྱོགས་གསུམ་ལ་བསྡད་ཚར་མཁན་དེ་འདྲ་གི། ད་དེ་ད། ཆོས་ཀྱི་ཉམས་ལེན་ཙམ་མ་ཡིན་པར་གཟུགས་པོ་ལ་ཡག་པོ་ཡོད་པ་ཧ་གོ་གི་ཡོད། ཡིན་ན་ཡང་ད་ལོ་གསུམ་ཕྱོགས་གསུམ་རྫོགས་ཚར་གཞུག་གུ་ལ་རྩེ་རྩ་བ་ཉིད་ནས་ཐུབ་གི་མི་འདུག་ཨ་ནི་འཁྲུལ་འཁོར་རིགས་ལ་ངེས་ཡོད་ཅན་རྩེ་དགོས་གི་ཡོད་དེ་གཟུགས་པོ་ཤུགས་ཆེན་པོ་རྒྱབ་དགོས་ཡ་དང་ཨ་ནི་དེའི་ཐོག་ལ་འབད་བརྩོན་ཤུགས་ཆེན་པོ་ཞིག་བྱེད་དུས་ཙ་ན་རྩེ་ཐུབ་གི་མི་འདུག་དེ་འདྲའི་སྐད་ཆ་མང་པོ་ཡོང་གི་འདུག་སྟེང་དུ་ངའི་འཕྲུལ་འཁོར་འདྲ་མི་འདྲ་གི་ནང་ལོགས་ནས་ཚུར་བལྟས་ཚེ་དང་ལྷག་པར་ལི་ལྷ་གི་རིགས་ཚུར་རྡོག་གཅིག་བརྒྱབ། ཨཱ་ནི་དེའི་ནང་ནས་དྭངས་སྟུག་གི་ཅིག་མེད་གི་ན་ཚ་དང་སྐད་ངར་ཡོད་རྒྱུ་གི་རིགས་ལ་ཕན་རྒྱུའི་རིགས་ཅིག་བརྒྱབ། ཡང་དེའི་ནང་ལོགས་ལ་ད་ལྟ་ཅིག་རླུང་བུམ་ཅན་གི་རིགས་འཇུ་བ་དེ། རླུང་འཇམ་རླུང་ཁུག་པ་གསུམ་ལྡན་ལ་ཕར་བརྒྱུད་འབེབས་བརྒྱབ་ཡ་འདྲ་བོ་ཆུ་མིད་ཡ་འདྲ་བོ་དེ་སོགས་ཁྱོད་ནི་མི་དགོས་པ་ཅིག་ད་མ་ཕན་ན་ཡ་གནོད་མི་སྐྱེལ་ཡ་ཟེར་རྒྱ་ཆད་ཀྱི་གཟུགས། ཨཱ་ནི་དེ་གིས་ད་ལོ་བཅུ་དང་བཅོ་ལྔའི་བར་བོ་ལ་ཕར་བསླབས།

ཨཱ་ནི། ཡིན་ཙང་ཨཱ་ནི་འདི་ལ་ཆ་རྐྱེན་མང་པོ་ཞིག་གཏོང་དགོས་རེད་དེ་ཆ་རྐྱེན་དེ་མ་ཚང་ན་འགྲིག་གི་མིན་ཟེར་དགོས་རེད། ཉམས་ལེན་བྱེད་མཁན་གཅིག་གིས་ཆ་རྐྱེན་ཕར་བཞག་ལ་དོ་སྣང་ཁོ་རང་ཡོད་མ་རེད་ད་ལྟའི་བར་བོ་ནས་བརླག་འགྲོ་གི་འདུག་ཨ། དེ་འདྲ་ཡིན་དུས་ད་ངས་དེ་ལ་ཅིག། དང་པོ་ཕར་སོ་སོ་གི་དང་པོ། དང་པོ་དང་པོ་དཀའ་ལས་ཞེ་པོ་འདུག་ཡིན་ན་ཨཱ་ནི་འཕྲུལ་འཁོར་གྱི་བརྒྱུད་པ་གཅིག་གཉིས་ཅིག་རག་ཚར་བའི་གཞུག་གུ་ལ་ཨཱ་ནི་ད་བླ་མ་དེ་ཚོར་ཞུས་ཨཱ་ནི་ངའི་འདིའི་འཕྲུལ་འཁོར་དེ་ཧ་གོ་གི་ཡོད་ཟེར།

དེ་ཡིན་དུས་ཙ་ན་ཨ་ནི་ཁོང་ཚོ་དཔེ་དགའ་གི་འདུག་བ་ད་དངོས་གནས་གི་ཅིག་བརྒྱུད་པ་འཛིན་ཐུབ་ས་རེད་དེ་ད་ག་པ་ག་ཡིན་ས་མ་རེད་བསམ་གི་ཡོད་ས་རེད་ད་དེ་འདྲ་བྱས་ནི་ཨ་ནི་ཁོང་ཚོ་གི་སྤྲད་སྤྲད་པ་མ་ཚད་གི་སློབ་སྟོན་མང་པོ་བྱས་ཨ་ནི་དཔེ་མི་སྲིད་པའི་དགའ་བོ་བྱས་ནི་སྤྲད་སོང་ད་ཡིན་ན་དཀའ་ལས་ཁག་པོ་འདུག་ད།
ཚུན་དུ་ཛམྦྷ་རིན་པོ་ཆེ་གདམས་ངག་ཞུ་ས་བླ་མ་རྣམས་པ་ད་དུང་མུ་མཐུད་བྱས་རྩ་རླུང་འཕྲུལ་འཁོར་ཐུན་མོང་མ་ཡིན་པ་བརྒྱུད་པ་ཡོད་སྟངས་མན་ངག་མ་ཉམས་པའི་ཐོག་ནས་ཉམས་ལེན་གནང་སྟངས་བྱས་ན་ད་རིན་པོ་ཆེ་འདིའི་ཐོག་ལ་ཞིབ་འཇུག་གནང་ཡོད་རེད་བོད་ཀྱི་ལྟ་ཅིག་ནང་དོན་རིག་པའི་ཆ་ཤས་ཟེར་དགོས་མ་རེད་པས་ད་གང་ལྟར་ཉམས་ལེན་འདི་ནང་ལ་རྩ་རླུང་འཁྲུལ་འཁོར་གྱི་མན་ངག་ཕྱུག་པོ་ཡོད་པ་འདི་གའི་ཚང་མ་མ་ཉམས་པར་གནས་ཏེ་ཡོད་ན་ཅིག་ཉམས་པའི་རྟགས་མང་པོ་འདུག།
ད་དེ་གཙོ་བོ་དེ་རེད་པ་ད་ག་རེ་ཟེར་དགོས་ནི་རེད་རྩ་རླུང་འཁྲུལ་འཁོར་དེ་ནི་ཅིག་ནང་གི་རྩ་རླུང་འཁྲུལ་འཁོར་ད་ནང་གི་རྟོགས་པ་འགྲོ་སོ་ཅིག་ལབ་ཐུབ་ཀྱི་མ་རེད་པ་མ་དོན་འཁྲུལ་འཁོར་ཟེར་ཡ་ཅིག་འདུག་རླུང་ཟེར་དེ་ཧ་གོ་གི་མ་རེད་གང་ཡིན་ཟེར་ན་དེ་ལྟ་ས་འགྲོ་གི་མ་རེད་བ། རླུང་ག་ཚོད་ཅིག་འཇུ་རླུང་ག་ཚོད་འཇུ་ཐུབ་ཀྱི་ཡོད་མེད་ཧ་གོ་གི་མ་རེད་རླུང་སྐར་མ་དགུ་ལ་འཇུ་ཐུབ་ཀྱི་ཡོད་ན་རེད་ཆུ་ཚོད་གཅིག་ལ་འཇུ་ཐུབ་ཀྱི་ཡོད་ན་རེད་ཉི་མ་གཅིག་ལ་འཇུ་ཐུབ་ཀྱི་ཡོད་ན་ཟླ་བ་དྲུག་ལ་འཇུ་ཐུབ་ཀྱི་དེ་ངས་བརྟག་དཔྱད་བྱེད་ཐུབ་ས་འགྲོ་གི་མ་རེད་བླ་མ་ལ་དེ་འདྲ་ཟེར་ཐུབ་ཀྱི་མ་རེད་བ། ད་འཕྲུལ་འཁོར་ད་ཉམས་ཤག།

འགོ་བཙུགས་ས་དེ་དྷརྨ་ས་ལཱ་ཡིན་ད་ཟེར་བྱས་གསུངས་སོང། ཡིན་པ་ཡིན་ནས་ད་དར་སྤེལ་གནང་ས་གཙོ་བོ་དེ་ཡུ་རོབ་ཨ་མེ་རི་ཀ་ལུང་པ་འདི་ཚོ་ཆགས་བསྡད་བཞག། ཕལ་ཆེར་ང་ཚོ་རླུང་འཕྲིན་གསན་མཁན་མང་པོ་ཞིག་གི་དོ་སྣང་ཡོང་མདོག་ཁ་བོ་རེད་རིན་པོ་ཆེ། ད་གིན་གྲུབ་འབྲས་ཐོན་གྱི་འདུག་གསུངས་སོང་ཕན་ཐོགས་འདུག་གསུངས་སོང། ཕན་ཐོགས་ག་འདྲས་ཡོང་གི་ཡོད་ན། དཔེར་ན་གཅིག་གིས་རླུང་བསྒོམ་པའི་ཕན་ཡོན། འཕྲུལ་འཁོར་བྱས་པའི་ཕན་ཡོན་འདི་ག་འདྲས་ཡོང་གི་ཡོད་ན། དེ་རེད་ད། ངས་ལྟ་ཞིག་ཅིག་ཁྲོ་བས་སྟོང་པོ་བརྒྱབ་རྗེས་ཀྱང་ལེགས་ཉེས་ཅིག་དཔྱད་ཤག་སྟོང་པོ་དེ་རེད་ད་ང་སྟོང་པོ་དེ་ལབ་ཡས་ཀྱི་འདོད་པ་བྱུང་དགོས་རྒྱུ་མཚན་ཅིག་ཡོད་རེད་ད་ཏག་ཏག་རེད། དེ། དབྱིན་ཇི་ཅིག་ང་སོག་པོ་ལ་མང་པོ་འགྲོ་གི་ཡོད་རེད་ཡི་གེ་རྙིང་པ་བཙལ་གར་འགྲོ་ཡི་གེ་རྙིང་པ་དེ་སོགས་བཙལ་གར་འགྲོ་གི་ཡོད་རེད། ཨ་ནི་ཐེངས་མ་ཅིག་དེ་ཨ་ནི་དབྱིན་ཇི་ཅིག་གི་ལག་ནས་ངས་ཡི་གེ་རྙིང་པ་ཅིག་རག་སོང་ཨ། དེ་ཕལ་ཆེར་དགེ་ལུགས་ཀྱི་དགོན་པ་ཅིག་རེད་ཤག། འདིའི་ནང་ལ་ཁོ་རང་སོགས་ལ་བཅའ་ཡིག་འདྲ་བོ་ཅིག་ཅིག་འདུག་ད་དགོན་པ་ཅིག་གི་ལོ་གཅིག་གི་ནང་ལ་ག་རེ་ག་རེ་བྱས་ཀྱི་ཡོད་མེད་སྒྲིག་གཞི་འདྲ་བོ་ཅིག་འདུག་འདིའི་ནང་ལོགས་ལ་འཕྲུལ་འཁོར་བྱེད་ཡག་གི་ལུགས་སྲོལ་དེབ་ཅིག་འདུག་ཨ། དགོན་པའི་ཆར་གཏོགས་ཅིག་ལ་སོག་པོ་ལ། དེ་དེབ་ཁོ་རང་དེ་འདྲ་ཅིག་འདུག་ཨ་ནི་ཡང་ངས་ཁོ་ལ་ང་སྤྲད་ལ་མེད་ཁས། ལྕང་ལ་མའི་ཧ་མོ་ཀ་ཁུ་ལུ་སྟེ་རྐང་གཅིག་དེ་འདྲ་འདུག་དེ་དུ་དགོན་པའི་ནང་ལོགས་ལ་ཁོ་ཆོས་ཉམས་ལེན་བྱས་ཙམ་མ་ཡིན་པར་ཁོ་རང་གཅིག་འཕྲོད་བསྟེན་གི་ཆེད་དུ་ཆར་གཏོགས་ལ་ལོ་དཔེ་ཉིས་བརྒྱ་སུམ་བརྒྱ་སྔོན་ནས་བཙུགས་ཚར་འདུག་མདོ་སྨད་རྒྱུད་སྐབས་གཅིག་རེད་ཤག་དགོན་པ་དེ། ཨོ་དེ་འདྲ་ལབ་དུས་ཙ་ན་འདི་གིས་ང་དང་པོ་ཤུགས་རྐྱེན་ཆེན་པོ་ཐེབས་སོང་ཨ་ཧ་དེ་སྔོན་མ་ནས་དེ་འདྲ་འདུག་ཨ་ཟེར་ད་ཏན་ཏན་དེ་གཅིག་སྤྱི་ཚོགས་ནང་ལོགས་ལ་ཁོ་གཅིག་ཆོས་ཀྱི་ཉམས་ལེན་ཙམ་མ་ཡིན་པར་ད་ག་ཟེ་ཁོ་གཅིག

ལྟ་ངན། འོ་ད་གཉན་རྩེ་སྤྲུལ་སྐུ་རིན་པོ་ཆེ་གིས་ད་བོད་ཀྱི་གསང་སྔགས་ཀྱི་ཆོས་འདི་ཁྲོམ་བསྒྲགས་བྱེད་ཀྱི་འདུག་ཟེར་སྐྱོན་ཡོང་སྲིད་པ་རེད། རིན་པོ་ཆེ་སྐྱོན་འདི་གོས་ཀྱི་རེད་པས་སྐྱོན་འདི་གལ་ཏེ་སྐྱོན་ལྟ་ངན་འདི་འདྲས་བྱས་ཡོད་པ་ཡིན་ན་སྐྱོན་འདི་མ་གོས་པའི་ད་ཅིག་དེ་ལ་རིན་པོ་ཆེ་ལན་ག་རེ་ཡོད་རེད།

དེ་བྱས་ན་འགྲིག་གི་མ་རེད་ཟེར་ནས་བཀའ་བཏང་ཡིན་ན་མཚམས་བཞག་ཡ་ང་རང་ཚོ་ཆོས་པ་ཞིག་ཡིན་པའི་ཆ་ནས་བླ་མ་ག་རེ་གསུངས་པ་ལ་ཁས་ལེན་དགོས་རེད་མ་གཏོགས་ང་རང་གི་ལྟ་གྲུབ་ཀྱི་ཆ་ནས་གསང་བ་ཟེར་དེ་ཉེན་ཁ་ཆེན་པོ་རེད་ཟེར་དགོས། གསང་བ་ཟེར་དེ་དུས་རབས་ཉེར་གཅིག་གི་ནང་ལོགས་ལ་གསང་བ་ཡིན་ན་ཡག་པོ་ཡིན་ན་རེད་སྡུག་ཅག་ཡིན་ན་རེད་བཟང་པོ་ཡིན་ན་རེད་ངན་པ་ཡིན་ན་རེད་ག་རེ་ཡིན་ན་གསང་བ་ཡིན་ན་མི་ཚང་མ་གིས་དེ་སྡུག་ཅག་ཅིག་གམ་མཐོང་གི་རེད། ལྷག་པར་དུ་དུས་རབས་ཉེར་གཅིག་ཟེར་དེ་མིག་གི་དུས་ཚོད་ཅིག་རེད་ཐམས་ཅད་པོ་མཐོང་ཡག་གི་དུས་ཚོད་ཅིག་རེད། གསང་བ་བྱས་ཏེ་སོ་སོ་སྐད་སྐྱེ་ཡག་གི་ལས་ཀ་ཡིན་གྱིས་སེ་གི་འོ་ངའི་བླ་མ་གྲོགས་པོ་དེ་ཚོ་ལ་གསང་བ་བྱེད་ཀྱི་ཡོག་མ་རེད་དྭགས་ད་གར་ཁབ་ཏུ་གི་ལབ་དགོས་རེད་ཨ་ནི་ལྷག་པར་དུ་ང་ཚོ་གསང་སྔགས་གསང་བ་ནི་བྱེད་ཐུབ་གི་མི་འདུག་ལབ་ནི་ལབ་གི་ཡོག་རེད་ལབ་ན་ཏག་ཏག་ཅིག་ལབ་བཞག་ཡིན་ན་ཨ་ནི་ནོར་འཁྲུལ་ཡོང་གི་མ་རེད་པ་མ་གཏོགས་དེ་ཟེ་གསང་བ་ཡིན་སེ་གི་ཟེ་གི་བྱས་ནི་གོ་ལོག་མང་པོ་བཟོ་གི་འདུག་ཨ་རྙོག་དྲ་ཆེན་པོ་ལྷག་གི་འདུག་ཨ།

ཆོས། ནང་ཆོས་སྐྱབས་འགྲོ་ལས་འབྲས་སྐྱེ་བ་སྔ་ཕྱི་འདི་འདྲས་མ་གསུངས་པ་ཡིན་ནས། རིན་པོ་ཆེ་གིས་ཅིག་ལུས་སྦྱོང་རྩ་རླུང་དེ་ཚོ་བསླབ་ཡག་ད་ག་རང་གི་ད་མང་པོ་ཅིག་གི་གོ་རེད་ད་ང་ཚོ་ཕྱི་ལོགས་བླ་མ་མང་པོ་ཡོད་ཆོས་ཚོགས་མང་པོ་ཡོད་གཉན་རྩེ་སྤྲུལ་སྐུ་གནང་ཡ་དེ་མ་འདྲ་ཅིག་རེད་ཤག་དེ་ཕན་ཐོགས་ག་འདྲས་ཡོང་གི་ཡོད་ན་ནང་པའི་ཆོས་ལ་ནང་པ་རང་ལ་ཁོ་ཞབས་འདེགས་ཅིག་ག་ཚོད་སྒྲུབ་གི་ཡོད་ན་བསམ་པའི་དོགས་པ་དེ་འདྲས་ཡོང་སྲིད་པ་རེད། འདི་འདྲ་རེད། ཕན་ཐོགས་ག་ཚོད་འདུག་རིན་པོ་ཆེ་འདི།

འཛུགས་པའི་ཡར་རྒྱས་ག་ཚོད་ད་དུང་འཛུགས་དགོས་ཡིན་ན་ཟེར་དེ་འདྲ་ཡང་མཚམས་མཚམས་ལ་དེ་འདྲ་བསམ་བློ་ཡོང་གི་འདུག་ད་ཡིན་ནའི་ད་དེང་སང་དེང་སང་གི་དུས་ཚོད་ལ་ཐག་གཅོད་ག་རེ་ཡིན་ཟེར་ན་ང་རང་ལ་རྡོག་རྡོག་ཡོད་སོ་སོ་གི་ཉམས་ལེན་བྱེད་ཡག་ཡིན་གཙོ་བོ། སོ་སོ་གི་ཉམས་ལེན་བྱེད་ཀྱི་ཡོད་དེ་ད་སོ་སོ་གི་ཉམས་ལེན་བྱེད་ཡག་དེ་ད་དཔེ་ང་རང་གི་གཙོ་བོ་ནང་གི་དམིགས་ཡུལ་གི་གཙོ་བོའི་གཙོ་བོ་དེ་ཡིན་ཨ་ནི་གཉིས་པ་དེ་ད་དཔེ

དགོངས་པ་གཅིག་གི་ནང་ལོགས་ལ་ཡང། ད་འདི་བོད་པའི་ཐུན་མོང་མ་ཡིན་པའི་རིག་གཞུང་ཅིག་རེད། བོད་པས་ཉར་ཚགས་བྱེད་དགོས་ཀྱི་འདུག། འདི་ཡང་དུས་ཚོད་ཡག་ཤོས་འདི་རྩ་རླུང། སྦྱང་པ་བྱེད་ཡ་གི་དུས་ཚོད་ཡག་ཤོས་འདི་ད་ལོ་བརྒྱད་ནས་ཡར་ལོན་ན་ནི་ཁོ་རྩ་རླུང་ཉམས་ལེན་བྱས་ཆོག་གི་ཡོད་རེད། གཅིག་གཟུགས་པོའི་འགྲོ་སྟངས་ཀྱི་ཐོག་ནས། རིན་པོ་ཆེ་འདིའི་དགོངས་པ་དེ་ཤུགས་ཆེན་པོ་འདུག་ག་ད་ཕྲུ་གུ་བརྒྱ་ཆ་གཅིག་ལ་ཡང།

ཁ་ཚ་ངོ་སྤྲོད་ཡོང་ཡ་མི་ཧ་གོ་ཡ་རིག་གཞུང་དེ་གི་འབྱུང་རྩ་ཧ་གོ་ཡ་དེ་ཚོ་ལ་ཕན་ཐོགས་པོ་ཡོང་ད་རང་བཞིན་གྱིས་མི་དེ་ལ་ལུས་སྦྱོང་རྩ་རླུང་དང་ལུས་སྦྱོང་ལ་དགའ་པོ་ཡོང་ཡ་འདིས་མི་དེ་བརྒྱ་ཆ་བརྒྱ་ཁོ་འདི་འབྱུང་རྩ་དེ་ལས་དགའ་པོ་བྱེད་ཀྱི་རེད་བ། བདེན་པ་བདེན་པ་བདེན་པ། ཡ་ང་ཚོ་ད་ཉེ་ངེས་ཀྱི་མི་མང་པོ་ཡ་གཅིག་བསམ་བློ་གཞན་དག་དེ་འདྲ་ཡོང་ཡ་ད་འདི་དངོས་གནས་དཔེ་ཡག་པོ་རེད་ཤག་ཡ་བོད་ཀྱི་གཅིག་ད་ལྟའི་གནས་སྟངས་དང་དེ་ཚོའི་ཐོག་ལ་ཡ་གཅིག་ཁོ་ཚོས་རྒྱུས་ཡོད་ཡོང་ཡ་དང་དེ་ལ་ཕན་ཐོགས་ག་ཚོད་ཡོད་ན་བསམ་ཡ་དེ་འདྲ་ཡོང་ཟེར་གི་རེད་རིན་པོ་ཆེ་གཅིག་རིན་པོ་ཆེ་གི་དགེ་ཕྲུག་ནང་ལོགས་ལ་ད་དུས་ངན་བྱེད་མཁན་དེ་ཚོས་ཨོ་འདི་བོད་པའི་རེད་ཤག་རིན་པོ་ཆེ་བོད་པ་རེད་ཤག་འདི་བོད་པའི་རིག་གཞུང་གཅིག་རེད་ཤག་དེ་འདྲ་བྱས་ནས་བོད་པའི་གནས་ཚུལ་ལ་དོ་སྣང་བྱེད་མཁན་དེ་འདྲ་ཡོང་གི་འདུག་གས། ཡོང་གི་རེད་པས། ང་ང་གི་དགེ་ཕྲུག་མང་ཆེ་ནང་པ་མ་རེད་བོད་པ་ཟེར་གི་མིང་གོ་བ་ཙམ་མ་གཏོགས་བོད་པ་གི་སྒྲོམ་གཞི་འདྲ་ཧ་གོ་གི་མི་འདུག་ད། ག་རེ་ཟེར་དགོས་ད་དེ་ལབ་པ་ལ་བརྟེན་ནས་ག་རེ་ཟེར་དགོས་ཁེ་ཕན་ག་རེ་ཡོད་རེད་གཅིག་ནི་ནང་པ་བའི་ཆོས་དེ་ངོ་སྤྲོད་ཡག་པོ་བྱེད་ཐུབ་དགོས་རེད། གཉིས་ནི་ཆབ་སྲིད་ལ་ཕན་ཐོགས་དགོས་རེད། ཆབ་སྲིད་དེ་དེང་སང་ཅིག་ག་རེ་ཟེར་ཁོ་རང་ཚོ་ཁེ་ཕན་ཅིག་ཡོད་པའི་ཐོག་ནས་ཅིག་ང་ཚོ་ལ་རྒྱབ་སྐྱོར་ཅིག་བཙལ་ཡ་ལ་བྱས་ན་ཡག་པོ་འདུག་བ། གཉིས་སུ་ཁོ་རང་ཚོ་ང་ཚོ་གི་ཅིག་རིག་གཞུང་སྦྱང་ཚར་གཞུག་གུ་ལ་རང་བཞིན་མེད་པའི་ང་ཚོ་ལ་ཤ་ཞེན་ལ་དགའ་ཡ་ཅིག་ཡོང་གི་འདུག་བ།

ད་རྐྱེན་གཅིག་གི་ཨང་གི་འཁོར་རིགས་གཅིག་གི་ཨང་དང་རྐྱེན་གཅིག་གི་ཨང་གི་ལས་ཀ་དེ་འགོ་བཙུགས་ཏེ་གྲུབ་འབྲས་དེ་ཆེ་རུ་ཆེ་རུ་ཆེ་རུ་འགྲོ་ན་གྲུབ་འབྲས་དང་མཚུངས་པའི་ཨ་ནི་ངའི་ལས་ཀ་དེ་ཡར་རྒྱས་འགྲོ་རྒྱུ་རེད་མ་གཏོགས་ངའི་སྟོང་པོ་ས་སྟོང་པ་ཉག་ཤི་ན་ཉག་བདེ་ཡག་ཅིག་ཁྱི་གང་རྨེ་ཡག་ཅིག་རྨི་ལམ་དང་བསམ་བློ་དང་དེ་འདྲ་འགྲོ་རྒྱུ་ཅང་གང་མ་རེད། ང་རང་གི་གཙོ་བོ་ལྟ་བ་འདྲ་བོ་དེ་ག་རེ་ང་རང་གི་ལྟ་བ་ཟེར་ན་དེ་ནང་པའི་ལྟ་བ་རེད་བསམ་གི་འདུག་ད་ང་རང་གི་ལྟ་བ་ཟེར་དགོས་རེད་ད་དབྱིན་ཇི་གི་ལབ་སྟངས་འདྲ་བོ་ཆགས་འགྲོ་གི་འདུག་ཨ་ད་བདེན་པ་གཙོ་བོ་མིན་ཕན་པ་གཙོ་བོ་ཡིན། ལྷག་པར་དུ་དུས་རབས་ཉི་ཤུ་རྩ་གཅིག་གི་ནང་ལོགས་ལ་བདེན་པ་གཙོ་བོ་མིན་ཟེར་བདེན་པ་ཟེར་དེ་ཁོ་ཅིག་ག་རེ་ཟེར་ཨང་ཅིག་ད་ཅིག་ཁོ། Limitation འདྲ་བོ་བྱེད་མཁན་ཅིག་རེད་འདུག་ཨ་ཁོ་མི་ལ་ཚད་བཀག་ཡོད་དེ་ངས་ཚང་མ་ཚད་ཚད་ཀྱི་འདི་རུ་ད་དུས་རབས་ཉི་ཤུ་རྩ་གཅིག་གི་ནང་ཐམས་ཅད་པོ་ཚད་ལས་བརྒལ་ཟེར་ད་ང་ཚོ་གི་ཅིག་ག་རེ་ཟེར་གི་འགའ་དེ་འགའ་དེ་བར་འགའ་དེ་སོང་གི་འདུག་ཨ་ནི་དེ་ནང་བཞིན་འགྲིག་འདུག་ཨ་ད་ཚད་ལས་ཕར་འགྲོ་དགོས་ཀྱི་འདུག་ཨ་དེ་ངས་བདེན་པ་མི་གཙོ་བོ་ཕན་པ་གཙོ་བོ་ཟེར་དེ་ང་རང་གི་ལམ་ལུགས་དེ་ཡིན་དེ་ང་རང་གི་ལས་ཀ་ག་འདྲ་ཟིག་བྱེད་ཡ་ཡིན་ན་ད

བཀའ་འཇོག་མ་འཇོག་འདྲ་བོ་རེད་ད། བཀའ་འཇོག་མ་འཇོག་ཟེར་དགོས་རེད་ད། འདྲ་མི་འདྲ་ནི་ཡོང་གི་འདུག་ད། འདྲ་མི་འདྲ་ཅིག་ཡོད་ནང་ལོགས་ལ། རིན་པོ་ཆེ་འདིས་དཔལ་འབྱོར་གྱི་ཐོག་ནས་ད་རིན་པོ་ཆེ་འདི་འདིར་རིན་ཐང་བཞག་ཡ་ལ་དངོས་པོ་རིན་ཐང་བཞག་ཡ་ལ་རིན་མེད་སྤྲད་པ་ཡིན་ན། ཅིག་རིན་ཐང་མེད་པའི་ཐོག་ནས་ད་སྤྲད་ཀྱི་ཡོད་མ་རེད་དེ་སྐབས་རེ་ཡང་ནུབ་ཕྱོགས་ཀྱི་སྤྱི་ཚོགས་ཀྱི་འགྲོ་སྟངས་ཁོ་རང་ནས། ཁོ།

ག་རེ་ཟེར་དྲིས་པ་ཡིན་ན་དཔལ་འབྱོར་དེ་སྡོང་པོ་རྐང་པ་བཙུགས་ས་དེ་ཡིན། ང་གི་དེ་འདྲ་མཐོང་སོང་ཆོས་ཚོགས་འདྲ་མི་འདྲ་དེ་འདྲ་མཐོང་སོང་ད་ག་དུས་ཡིན་ན་དཔལ་འབྱོར་དཀའ་ངལ་འཕྲད་འདང་གི་མེད་ཤི་གི་ཡོད་ན་གི་ཡོད་ཟེར་ཨེ་ནི་མི་ཕྱུག་པོ་གཅིག་གི་ཅིག་རོགས་པ་འདྲ་བོ་བྱས་ཨེ་ནི་མི་ཕྱུག་པོ་དེ་པ་ལགས་འདྲ་བོ་མ་ལགས་འདྲ་བོ་ཆགས་ཨེ་ནི་ཆོས་ཚོགས་ཡར་རྒྱས་འགྲོ་མ་ཅིག་འདི་འདྲ་ཉལ་ལོ་ཉུལ་ལ་ཅིག་ལྷག་བསྡད་གི་འདུག་ཨ་ད་ང་དེ་ཡག་ག་ཅིག་ལ་རྙོག་དྲ་ཅི་ག་ཡོད་མ་རེད

ནི་དེ་གཅིག་བྱས་ནི་འདི་འདྲ་གི་ནི་དེ་དང་ནི་ཕྱོགས་སུ་རིམ་པ་དེ་ལེན་པ་ཡིན་ན་ཚོགས་པ་དེ་ཡར་རྒྱས་འགྲོ་ཐུབ་ང་ཚོའི་ནང་ལ་ཚོགས་པ་ནང་ལ་མི་བཅུ་བདུན་ལ་གླ་ཆ་སྤྲད་ཡོད། མི་བཅུ་བདུན་ལ་རྒྱུན་གཏན་ཚད་ལྡན་གྱི་གླ་ཆ་སྤྲད་ཡོད། མི་སུམ་བརྒྱ་ཐམ་པ་ནི་ང་ཚོ་ལ་འཛམ་བུ་གླང་ལ་ག་ས་ག་ན་ལས་ཀ་བྱེད་མཁན་ཡོད་རེད་དེ་ལ་བྱེད་མཁན་ལས་ཀ་བྱེད་མཁན་མང་ཆེ་བ་ལ་བརྒྱ་ཆ་གི་ནང་ནས་ཏོག་ཙ་ཏོག་ཙ་ཚང་མ་ཡོད་མ་རེད་ད་བརྒྱ་ཆ་གི་ནང་ནས་ཏོག་ཙ་ཏོག་ཙ་སྤྲད་གི་ཡོད་རེད་དེ་འདྲ་ཡིན་དུས་ད་གླ་ཆ་དེ་གཉིས་ཕར་ཡག་པོ་སྤྲད་ཐུབ་གི་ཡོད་ཙང་བསམ་བློ་བཏང་ན་ང་ཁ་པར་གཅིག་ཡོད་མ་རེད་ཁ་པར་མེད་ཁ་པར་རྒྱག་དབང་ཅི་ག་ཡོད་མ་རེད། ང་ལོ་གཅིག་གི་མཛད་རིམ་བཟོ་ཡ་འདྲ་བོ་ཅིག་ཡོད་རེད་དེ་ངས་ཆུ་ཚོད་གཅིག་གཉིས་ནང་སྐད་ཆ་གཅིག་བཤད་གི་རེད་འདི་གི་ཐག་ཆོད་འགྲོ་གི་རེད་ཨ་ནི་ང་རང་སློབ་སྦྱོང་བྱེད་དགོས་ཡ་བྱས་ལྷག་མ་དུས་སུ་མཚམས་འགྲོ་ཐུབ་ན་འགྲོ་སོ་སོ་ཉམས་ལེན་བྱས་ཉན་བསླབ་ཡ་དེ་སྦྱངས་བསྡད་ན་ཨ་ནི། ང་རང་ང་རང་བྱས་ལ་ཤི་བོ་གཅིག་བྱ་གི་འདུག་ད་ག་རེ་ཟེར་དགོས་འདུག་ཡག་པོ་བྱས་ཐུབ་གི་འདུག་མ་གཏོགས།